ལ་ས་གཏེར་དང། ད་ཁ་ཅིག་མཚན་ཉིད་གསུམ་པ་ཡང་ཀུན་རྫོབ་བདེན་པ་གཞིར་བྱས་ལ། སྣང་བ་ལྟར་གྲུབ་མ་གྲུབ་ཀྱི་སྒོ་ནས་ད་དོན་བྱེད་ནུས་མིན་དེ་འགྲིག་མ་སོང་ཨ་དེ་ཕར་གཡུགས་བ་ཁོས་མཚན་ཉིད་རེ་རེ་ཕར་གཡུགས་ཡང་གཅིག་ག་ཟེར་བར་ཐལ་གཅིག་གང་ཟག་ཟག་བྱེད་ཀྱི་འདུག་བ། ཅེས་དང། ད་སྣང་བ་ལྟར་དོན་བྱེད་ནུས་མི་ནུས་མ་ལབ་པ་བྱས་ནས་སྣང་བ་ལྟར་གྲུབ་མ་གྲུབ་སྒོ་ནས་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་ཀྱི་ཁྱད་པར་འབྱེད་པ་ཟེར་ནས་ཁྱད་པར་འབྱེད་པ་ཟེར་བ་ཡང་མི་འཐད་དེ། གཞི་གྲུབ་ན། སྣང་བ་ལྟར་མ་དག་གིས་ང་ཚོ་བཀག་ཚར་ཡིན་པ།

ཨོ་འདི་ཡང་ལོག་གི་མཚན་ཉིད་ཁ་ཅིག་ག་ཚོད་འདུག་གྲངས་ཀ་དེ་རྒྱབ་ནས་དེ་རྟགས་གསལ་གཏོང་གི་རེད་མཚན་ཉིད་རེ་རེ་མ་བཞག་ནས་དེ་མི་ཐེ་བའི་ཐེ་བ་ད་ང་ཚོས་ཆོས་རར་འགྲིམས་པའི་སྐབས་དེ་ལ་ཡང་སང་ཉིན་མ་གནངས་ཉིན་ལ་ཡང་གང་ཟེར་ནས་རྟགས་གསལ་གཏོང་དེ་རྟགས་གསལ་གཏོང་དགོས་པའི་ཆ་བར་ཐང་དེ་དུས་མི་ཉུང་ཉུང་མ་གཏོགས་ཡོད་མ་རེད་ད་ང་ཚོའི་དམ་བཅའ་ནང་ལ་རྟགས་གསལ་གཏོང་ད་དྲི་ཅིག་ནས་ད་དེ་ཚོ་ང་ཚོའི་བྱིས་པ་དྲན་གི་འདུག་དེ་ན་ཡང་ལོག་གི་མཚན་ཉིད་དང་དེ་ག་ན་གཞིག་གི

གཞི་གྲུབ་ན་སྣང་བ་ལྟར་མ་གྲུབ་དགོས་པའི་ཕྱིར། འགྲིག་སོང་ང། ད་མཚན་ཉིད་བཞི་པ་དེ་རེད་བཞག། ཅེས་ཚིག་ཁ་ཅིག་གིས་ཡང་ལོག་མཚན་ཉིད་ཁ་ཅིག་ག་ཚོད་ཡོད་ཡིན་ལབ་སྟེ། ཁ་ཅིག་ལྔ་ཡོད་ན་ལྔ་དྲུག་ཡོད་ན་དྲུག་ལབ་ཐུབ་དགོས་རོ། ཞེས་ལབ་པ་ལ་དང་པོ་སོ་གཟུགས་ཀྱི་གློག་ནི་སོ་གཟུགས་ཀྱི་འོད་རོ། གཟུགས་དང་ནི་ཆུ་རགས་ནི་བ་དང་ཡང་དག་དེ་ནི་ལྷག་པར་དུ་དམ་བཅའ་ནང་ལ་རྟགས་གསལ་གཏང་དགོས་ཏེ། ཧོ། དེ་འདྲའི་བྱེད་དགོས་རེད། བྱས་ཙང་ཁ་ཅིག་མཚན་ཉིད་བཞི་པ་དེ་ལ་ཁ་ཅིག་དེ་གཞིར་བྱས་པ་ལ་རང་སྣང་ཡུལ་དུ་བྱེད་པའི་བློ་ལ་ཇི་ལྟར་སྣང་བ་ལྟར་མ་གྲུབ་པར་འཇིག་རྟེན་རང་དགའ་བས་རྟོགས་མི་ནུས་པ། འོ་འདི་ལ་ཡང་རྟགས་གསལ་མང་པོ་གཏོང་སྟེ་འཇིག་རྟེན་རང་དགའ་བ་ཟེར་དུས་གང་ལ། འཇིག་རྟེན་རང་དགའ་བ་ཟེར་དུས་གྲུབ་མཐའ་ལ་རྩ་བ་ཉིད་ནས་བློ་ཁ་མ་ཕྱོགས་མཁན་གྲུབ་མཐའི་རྣམ་གཞག་མ་ཤེས་མཁན། ད་ང་ཚོ་གྲུབ་མཐའ་སྨྲ་བ་བཞི་ཡོད་རེད་བ་གྲུབ་མཐའ་སྨྲ་བའི་གནས་སྟངས་ཁྱོན་ནས་མ་ཤེས་མཁན་གྱི། འོ་ད་འཇིག་རྟེན་པ་དེ་ལ་འཇིག་རྟེན་རང་དགའ་བ་ཟེར་དགོས་དོན།

རང་སྣང་ཡུལ་དུ་ཇི་ལྟར་སྣང་བ་ལྟར་མ་གྲུབ་པར་འཇིག་རྟེན་རང་དགའ་བས་རྟོགས་ནུས་པ་དེ་ལོག་པའི་ཀུན་རྫོབ་ཡིན་ཟེར་ན་སྔ་མ་ནི་བུམ་པ་ལྟ་བུ། ཕྱི་མ་ནི་མེ་ལོང་ནང་གི་བཞིན་གྱི་གཟུགས་བརྙན་ལྟ་བུ་སྟེ། ད་སྔ་མ་ནི་བུམ་པ་ལྟ་བུ་བུམ་པ་ཆོས་ཅན་ཡང་ལབ་དགོས་དང། ཡང། རང་སྣང་ཡུལ་དུ་བྱེད་པའི་བློ་ལ་ཇི་ལྟར་སྣང་བ་ལྟར་མ་གྲུབ་པར། འཇིག་རྟེན་རང་དགའ་བས་ག་རེ་ལབ་སོང། རྟོགས་མི་ནུས་པ་རེད་བ། མཚན་གཞི་དེ་ག་རེ་བྱས་སོང་བུམ་པ་བྱས་ཚར་སོང། ཕྱི་མ་ནི་མེ་ལོང་ནང་བཞིན་གཟུགས་བརྙན་བྱས་ཚར་སོང། ད་དེའི་ཁུངས་དེ་ལ་ཁོང་གིས། སློབ་དཔོན་ཡེ་ཤེས་སྙིང་པོས་མཛད་པའི་བདེན་གཉིས་ཀྱི་ལུང་དྲངས་སྣང་དུ་འདྲ་ཡང་དོན་བྱེད་དག་ནུས་པའི་ཕྱིར་དང་མི་ནུས་ཡང་དག་ཡང་དག་མ་ཡིན་ཀུན་རྫོབ་ཀྱི་ནི་དབྱེ་བ་ཞེས་གསུངས་པའི་ཕྱིར་རོ། དང་བར་དང། ད་འདི་ལ་རང་ལུགས་རྟགས་གསལ་བཏང་བ་ན་མེ་ལོང་ནང་གི་བཞིན་གྱི་གཟུགས་བརྙན་ཆོས་ཅན། མཚོན་བྱ་སྔ་མ་དེར་ཐལ། མཚན་ཉིད་དེ་ཡི་ཕྱིར། ཡ། ཆོས་ཅན་ག་རེ་བཏང་སོང།

སུ་ཞུ་རིག་དོན་དུ་སྒྲིབ་པ་གཏོང་བ། ཁོ་ན་རང་གི་མཚན་ཉིད་མ་གྲུབ་ཅིང་རྒྱལ་དབང་དང་ཡོངས་གྲུབ་རང་གི་མཚན་ཉིད་གྲུབ་པ་ལམ་གནས་འདྲ་རྫོགས་ཞུ་རིག་དོན་དུ་མ་གྲུབ་པ་དེ་སེམས་ཙམ་པའི་གྲུབ་པའི་མཐའ་རུ། སེམས་ཙམ་པ་ཤི་བདག་གི་སུའི་གཏེར་རུ། བྱས་ན། གཟུང་འཛིན་དཀར། མི་རུང་ནག་གི་གཞི་གཞི་གཟུགས་བརྙན་དང་ཡང་དབང་ཤེས་ལ། གཟུགས་བརྙན་ཞུ་རིག་དོན་དུ་གྲུབ་པ་སྣང་ཀུན་ཡོད་རེ

ཞེས་པ་ལ་གཟུགས་ཆོས་ཅན། མཚན་ཉིད་དེར་ཐལ་མཚོན་བྱ་དེའི་ཕྱིར་སླར་རོ་བ་མཚོན་བྱ་ཁས་ལེན་དགོས་རོ། བྱས་ན་མཚན་ཉིད་དེ་མི་འཐད་པའི་མཚོན་བྱ་དེ་མཚན་ཉིད་དེ་མི་ཆགས་ཀྱི་མི་འདུག་ལབ་དགོས་རོ། མཚན་ཉིད་གཉིས་པ་དེ་ལ་ཐལ་བ་ག་འདྲ་བཏང་བ་རེད་ཟེར་ན། ལོག་པའི་ཀུན་རྫོབ་བདེན་པ་ཡིན་ན། རང་སྣང་ཡུལ་ཤེས་པར་ཇི་ལྟར་སྣང་བ་ལྟར་མ་གྲུབ་པའི་རྒྱུ་དེ་རེ་འགའ་ཡོད་ཀྱི། དེ་ནི་རྟོགས་ནུས་པས་ཆགས་ཀྱི་མི་འདུག་ཟེར་དགོས་རོ། ཆོག་ཟེར་ན། ཕྱི་མ་ལའང་གཟུགས་ཆོས་ཅན་ཟེར་གྱི་འདུག། འདས་ཀྱི་དག་ཚེ་སྟོང་སྡེ་གར། བྱས་ན་ཕྱི་མ་ལའང་ཟེར་འང་སྒྲ་འདི་ག་རེ་སྡུད་པ་རེད་ཟེར་ན། སྔ་མ། དུས་ན། ག་ཟེ། ཡང་དག་ཀུན་རྫོབ་བདེན་པ་གི་མཚན་ཉིད་དེ་ལ་ཆོས་ཅན་ག་རེ་འཕངས་སོང། གཟུགས་བརྙན་འཕངས་ཡིན་པའོ། ཕྱི་མ་ལའང་གཟུགས་ཆོས་ཅན་ཟེར་ནས་ཕྱི་མ་ལའང་གཟུགས་འདི་གཟུགས་ཀྱི་ཙམ་པ་དེ་མ་རེད། དེ་གི་ཕྱི་མ་ལའང་ཟེར་འང་སྒྲ་འདི་ག་རེ་རེད། སྔ་མ། ཡང་དག་ཀུན་རྫོབ་བདེན་པ་གི་མཚན་ཉིད།

ལོག་པའི་ཀུན་རྫོབ་བདེན་པ་ཡིན་པར་ཐལ། གཟུགས་ཆོས་ཅན་ལོག་པའི་ཀུན་རྫོབ་བདེན་པ་ཡིན་པར་ཐལ་ཅིའི་ཕྱིར། ཕྱི་མ་ལའང་གཟུགས་ཆོས་ཅན་ལོག་པའི་ཀུན་རྫོབ་བདེན་པ་ཡིན་པའི་ཕྱིར་ཁྱབ་པ་མ་བྱུང། ཕྱི་མ་ལའང་སྒྲ་དེ་གར་འདོད། སྔ་མ་ལ། མི་འཐད་པའི་ཐལ་བ་གཟུགས་བརྙན་ཆོས་ཅན་འཕངས་རོ། འཕངས་པ་ནང་བཞིན། ཕྱི་མ་ལའང་ཨོ་ད་ཆོས་ཅན་གཟུགས་བརྙན་ཆོས་ཅན་ཡིན་ཟེར་དགོས་ཏེ། དེ་མ་ལབ་ན། གཟུགས་ཁོ་ན་ལོག་པའི་ཀུན་རྫོབ་བདེན་པ་མ་རེད་པ། བྱས་ན་དེའི་རྟགས་གསལ་དེ་ཡང་འགྲོ་སྟངས་ཤེས་དགོས་རེད།

ཇི་ལྟར་སྣང་བ་ལྟར་དོན་བྱེད་མི་ནུས་པ་དེ་ལ་ལོག་པའི་ཀུན་རྫོབ་བདེན་པར་བྱེད། ད་འདི་ཀོ་ཏོ་རིའི་འོག་ལས་མ་མ་ལ་དབེན་དུས་རིགས་པས་གནོད་པ་རྒྱག་གི་ཡོད་དྲན་སོང། ཡང་དག་ང་སྲུང་མ་འོག་ལ་ཡོང་གི་རེད་གཞན་ཡང་ལུང་འདྲེན་བྱེད་ཚུལ་དེ་མི་འཐད་དེ་ཁོ་རང་གིས་ད་ལྟ་འདི་མཚན་ཉིད་ཞེས་པ་དེ་བདེན་གཉིས་ཀྱི་སྣང་དུ་འདྲ་ཡང་དོན་བྱེད་དག་ནུས་པའི་ཕྱིར་དང་ཡང་དག་མིན་ཡང་དག་ཀུན་རྫོབ་ཀྱི་ནི་དབྱེ་བ་བྱས་དེའི་དོན་དག་དེ་ལ་སྦྱར་ནས་མཚན་ཉིད་དེ་བཞག་པར་རོ།

གྲུབ་བ་དང། རྣམ་བདེན་པའི་ལུགས་ལ་དེ་ལྟར་གྲུབ་པ་གང་ཞིག་སློབ་དཔོན་སེང་གེ་བཟང་པོ་རྣམ་བདེན་པ་དང་རྗེས་མཐུན་པའི་དབུ་མ་པ་ཡིན་པས་ད་གིན་རྣམ་བདེན་པ་རྗེས་མཐུན་པ་ཡིན་ལབ་ཙང་སློབ་དཔོན་འདི་ག་རེ་ལབ་སོང། ཐ་སྙད་འཇུག་ཚུལ་ཕྱི་རོལ་དོན་དུ་གྲུབ་པ་ཁས་མི་ལེན་པ་དེ་རྣམ་བདེན་པ་དང་མཐུན་པ་རེད། ཞེས་སོགས་ཡ་མཚན་དེ

རྣམ་བདེན་པའི་ལུགས་ལ་ཁྲ་བོ་རགས་པར་སྣང་བ་སྣང་བ་ལྟར་གྲུབ་པར་ཁས་ལེན་པ་གང་ཞིག་སློབ་དཔོན་རྣམ་བདེན་པ་དང་རྗེས་སུ་མཐུན་པའི་དབུ་མ་པ་ཡིན་པའི་ཕྱིར་བྱས་ན་འདིར་མ་ཁྱབ་བོ་འདོད་ན། ཁྲ་བོ་ཕྱི་དོན་ཡིན་པར་ཐལ་འདོད་པ་གང་ཞིག་དབང་ཤེས་དེ་ལ་ཁྲ་བོ་ཕྱི་རོལ་དོན་གྱི་རགས་པར་སྣང་བའི་ཕྱིར། ཕྱི་མ་དེར་ཐལ་དབང་ཤེས་དེ་འཁྲུལ་ཤེས་ཡིན་པའི་ཕྱིར། མ་ཁྱབ་བོ་ཟེར་མ་ཁྱབ་པ་དེ་སློབ་དཔོན་རྣམ་བདེན་པ་དང་རྗེས་སུ་མཐུན་པའི་དབུ་མ་པ་ཡིན་ཡང། རྣམ་པ་ཐམས་ཅད་དུ་ད་ནི་རྗེས་སུ་རྣམ་བདེན་པ་མཐུན་དགོས་ཡོད་མ་རེད། རྐྱེན་བྱས།

རྣམ་བདེན་པའི་གི་དབང་ཤེས་དེ་ལ་ཁྲ་བོ་རགས་པ་སྣང་བ་ནང་བཞིན་གྱིས་ནི་གྲུབ་ཀྱི་རེད་ལབ་ཀྱི་ཡོད་རེད། ཡང་ཁྲ་བོ་རགས་པ་སྣང་ཡོད་དུས་ཕྱི་རོལ་དོན་དུ་གྲུབ་པ་ཡང་སྣང་གི་རེད་ཟེར་ནས་གཅིག་ལབ་ཀྱི་རེད། ཕྱི་རོལ་དོན་དུ་གྲུབ་པ་ཡང་མེད་ལབ་ཀྱི་རོ། ད་ནི་ཡང་ཁྲ་བོ་རགས་པ་སྣང་བ་དེ་གྲུབ་གཅིག་ལབ་ཀྱི། ཁྲ་བོ་རགས་པ་སྣང་བ་ནང་ལོགས་ལ་ཡང་ཕྱི་དོན་ཡང་སྣང་གི་རེད་ཕྱི་དོན་སྣང་བ་དེ་མ་གྲུབ་གཅིག་ལབ་ཀྱི་དེ་གཉིས་ནང་འགལ་རེད། དེ་གྲུབ་མཐའ་ནང་སྐྱོན་རེད་སེམས་མ་དེ། ཨོ་དེ་ལ་བ་ད་དེ། དེ་ལྟར་རྣམ་བདེན་པས་དབང་ཤེས་དེ་ལ་ཁྲ་བོ་རགས་པར་སྣང་བ་སྣང་བ་ལྟར་གྲུབ་པ་དང་དབང་ཤེས་དེ་ལ་དེ་ཡི་ཕྱི་རོལ་དོན་གྱི་རགས་པར་སྣང་བ་གཉིས་ཀ་ཁས་བླངས་པ་དེ་གྲུབ་མཐའི་ནང་སྐྱོན་རེད། འོ་ན་དྲང་ངེས་རྣམ་འབྱེད་ལས་ཞི་འཚོ་ཡབ་སྲས་སྔོ་སེར་ལ་སོགས་པའི་རྣམ་པ་དངོས་པོ་ཡིན་པར་བཞེད་པ་གསུངས་པ་ཇི་ལྟར་ཡིན་ཞེ་ན། ད་ལེགས་བཤད་སྙིང་པོའི་ནང་དེ་གསུངས་ཡོད་རེད། དེའི་དགོངས་པ་ཡོད་དེ་ཞི་འཚོ་ཡབ་སྲས་ཀྱིས་ཚུར་མཐོང་རྒྱུད་ཀྱི་ཁྲ་འཛིན་དབང་ཤེས་ཁྲ་བོ་རགས་པའི་དངོས་པོར་སྣང་བ་སྣང་བ་ལྟར་གྲུབ་པ་ཁས་ལེན་པས་མི་འགལ།

ད་དགོངས་པའི་དོན་དུ། ཅི་ནི་ད་གིན་ལབ་པ་ནང་བཞིན་བྱས་ནས། དེ་ཁོ་ན་ཉིད་ལ་བློ་ཁ་མ་ཞུགས་པའི། ཨ་ནི་འཇིག་རྟེན་པ་ད་རང་དགའ་བ་དགོས་ཡ་ཡོད་ཀྱི་མ་རེད། འཇིག་རྟེན་པ་གིས་རྫུན་པ་ལབ་པ་རྟོགས་གི་མ་རེད། ཨོ་དེ། བུམ་པ་དེ་རང་ན་ཡོད་བཞིན་དུ་སྣང་བ་དེ་མ་གྲུབ་པ་ཡིན། གྲུབ་པ་མ་ཡིན་ཀྱང་གྲུབ་པའི་རིས་སུ་གནས་པ་རེད། ཡིན་ཏེ། ཁོ་འཇིག་རྟེན་པ་གིས་དེ་ཁོ་ན་ཉིད་ལ་བློ་ཁ་མ་ཞུགས་པའི་འཇིག་རྟེན་པ་གིས